ཟེར་བ། ནང་འགལ་མེད་པ་དངོས་སྟོབས་ཀྱིས་གྲུབ་ཀྱང། ཤིན་ཏུ་ལྐོག་གྱུར་གྱི་དོན་དེ་སྒྲུབ་མི་དགོས་པའི་ཕྱིར་རོ། ད་འདི་ལ་གོ་བ་གཅིག་མེད་གྲོགས་གསུམ་ཚང་གཅིག་རེད། ཟེར་བ། ཡིད་ཆེས་རྗེས་དཔག་དེ་རྟོགས་པ་དང་ལན་སྐྱོན་མི་འདུག་ཨང། ད་ལྟ་འདི་ན། ཁ་ཅིག་གིས་ལྟ་སྟངས་ཡོད་དུས་ཡིད་ཆེས་རྗེས་དཔག་ད་ལྟ་སྐྱེ་རྒྱུ་རེད་བ་ཞིག་བཤད་སོང། དངོས་སྟོབས་རྗེས་དཔག། དངོས་སྟོབས་རྗེས་དཔག་གཉིས་པོ་དེ་ནི་ཁོ་ལ་འཇུག་ཐུབ་ཀྱི་མ་རེད་བ། ཁོ་ག་རེ་ཟེར་ན་དངོས་སྟོབས་རྗེས་དཔག་དེ་ཤིན་ཏུ་ལྐོག་གྱུར་གྱི་དོན་དུ་འཇུག་ཐུབ་ཀྱི་མི་འདུག་ཨང། ཟེར་ལབ་ཡོང་དུས་ཚ་ད་རང་ལུགས་ལན་ཁོ་ལ། ནང་འགལ་བ་མེད་པ་དེས་ཁྱེད་ལ་སྔ་ཕྱི་འགལ་བ་མེད་པ་དང་རང་ཚིག་དངོས་ཤུགས་འགལ་བ་མེད་པ་དེ་དངོས་སྟོབས་ཀྱིས་རྟོགས་པ་རེད། ཡིན་ན་ཡང། དེ་རྟོགས་པ་ཙམ་གྱིས་དེ་འདྲའི་རྗེས་དཔག་རྗེས་དཔག་གང་ཡིན་ན་རྗེས་དཔག་ཡིན་ན་འདྲ་དུ་དངོས་སྟོབས་རྗེས་དཔག་ཡིན་ན་འདྲ་དུ། དེ་ནི་ག་རེ་ཡིན་པ་ན། མཐོང་བ་མངོན་གྱུར་རྟོགས་པའི་ཚད་མ་ཡིན་ན་ག་ས་མངོན་སུམ་ཚད་མ་ཡིན་ན་ཁོ་གིས་ཤིན་ཏུ་ལྐོག་གྱུར་གྱི་དོན་ལ་གོ། དེ་རྟོགས་པ་ཙམ་གྱིས་ཤིན་ཏུ་ལྐོག་གྱུར་གྱི་དོན་དེ་རྟོགས་དགོས་ཀྱི་མ་རེད་གསུངས། འོ་ནི། དེ་ཤིན་ཏུ་ལྐོག་གྱུར་གྱི་དོན་དེ་སྒྲུབ་མི་དགོས་པའི་ཕྱིར་རོ། འདིའི་རྒྱུ་མཚན་དེ་ག་རེ་ཟེར་ན་ཁ་ཅིག་གིས་རྟགས་གསལ་འདི་ལན་རེ་བ། ཡ་གི་དེ་ཤིན་ཏུ་ལྐོག་གྱུར་སྟོན་པའི་ཆ་ལ་ད་ལྟ་ད་ད་ལྟ་རང་ལུགས་ག་རེ་གསུང་བ་རེད། ལུང་ལ་བརྟེན་པའི་རྗེས་དཔག་གིས་ཀྱང་གནོད་པ་མེད་ཅིང། རང་ཚིག་སྔ་ཕྱི་འགལ་བ་དང། དངོས་ཤུགས་འགལ་འགལ་བས་ཀྱང་གནོད་པ་མེད་པ་སྲིད་དོ་ཐུགས་ཆེ་འོ་འདི། ད་ལྟ་རྗེས་དཔག་ཤིན་ཏུ་ལྐོག་གྱུར་དོན་གྱི་རྗེས་དཔག་ཟེར་ན་མི་འགྲིག་སྟེ་ད་ལྟ་དུས་ཚོད་ནི་ཡིད་ཆེས་རྗེས་དཔག་སྐྱེ་རྒྱུ་ཡིན་པའི་ཕྱིར་ཟེར། དངོས་སྟོབས་རྗེས་དཔག་ག་ནི་ཁོ་གཉིས་གཉིས་ལ་འཇུག་ཐུབ་གི་མ་རེད་ཁོ་གཉིས་གཉིས་པོ་དེ་དངོས་རྟོགས་ཀྱི་ཡོད་མ་རེད་ཟེར་ནས་འོ་ཐུག་ལབ་ཡོང་དུས་ཚ་རང་ལུགས་ལ་སྐྱོན་མེད་དེ་ནང་འགལ་མེད་པ་དངོས་པོ་སྟོབས་ཞུགས་ཀྱིས་གྲུབ་ཀྱང་སོང་ཚར་རེད་པ། དེ་གྲུབ་ཀྱང་ཤིན་ཏུ་ལྐོག་གྱུར་གྱི་དོན་དེ་སྒྲུབ་མི་དགོས་པའི་ཕྱིར་ཚ་ཁོ་གཉིས་གཉིས་ཀྱིས་ཤིན་ཏུ་ལྐོག་གྱུར་གྱི་དོན་དེ་གྲུབ་མཐའ་ཡིན་དུས་ཚ་དེ་དུས་ཚ་ཡིད་ཆེས་རྗེས་དཔག་སྐྱེ་ཡག་རེད་ཡ་མ་རེད་ཟེར་ན་རང་ལུགས་ལ་དཔྱད་པ་གསུམ་གྱིས་དག་པ་རྟོགས་ཆོག་ཆོག་གྲུབ་པའི་གནས་སྐབས་དང་གྲུབ་ཆ་མ་གཏོར་བའི་གནས་སྐབས་དང། མ་སྐྱེས་རེད་པ།

བ། འདི་རྟགས་མ་དེ་ལ་གྲུ་བཏུལ་ས་དེ་ཡིས་གྲུབ་པ་དེས་གྲུབ་པ་གཤམ་མ་དེ་ལ་དེས་གྲུབ་པ་མི་འདུག་བ་དེ་ལ། རྟགས་མ་དེ་ལ་དེ་བ་མེད་ཅིང་དུ་བ་འདུག་ཟེར། དཔེར་ན། དངོས་པོ་མངོན་གྱུར་དུ་བསྟན་པ་ལ་མངོན་སུམ་གྱིས་གནོད་པ་མེད་ཅིང་གྲུབ་པ་དང་དུ་བ་དེ་ལ། གྲུབ་སོང་ང། ད་དེའི་ཟེར་དེ་མེད་དུས་གྲུབ་པ་དང་གཅིག་སླེབས་སོང་ང། ད་མ་ཚུ་མ་མ་ཡོང་ཅིག་འཕགས་པའི་བདེན་པ་བསྟན་པ་ལ་གནོད་པ་མེད་ཅིང། དེས་གྲུབ་པ་དུ་བ་འཕགས་པའི་བདེན་པ་གཞལ་བྱ་བསྟན་པ་ལྟར་བསྟན་པ་ལ་གནོད་པ་མེད་ཅིང་དེས་གྲུབ་པ་དང་དུ་བ་དེ།

ཨ་ནི་གྲུབ་པའང་དེའི་གྲུབ་པར་གྲུབ་པ་སྲིད་དེའི་སྲིད་ཡ་ཡི་གཙུག་བོ་ནི་ཡིད་ཆེས་རྗེས་དཔག་གཙུག་གཙུག་གོ། རེད་པ། ད་ལྟ་སྟེ་སོ་སོའི་གྲུབ་པའི་གནས་སྐབས་དེ་ན་ཡིད་ཆེས་རྗེས་དཔག་སྐྱེ་རྒྱུ་མེད་པ་སྟེ་ད་ལྟ་སྟེ་ལན་འདིས་ཡིད་ཆེས་རྗེས་དཔག་སྐྱེ་རྒྱུ་མེད་དེ་སོང་མི་འདུག་སྟེ། ཁ་ཅིག་གིས་དེ་དེའི་རྗེས་ཀྱི་ཡིད་ཆེས་རྗེས་དཔག་སྐྱེ་མི་འདུག། ཚད་མ་གཞན་དག་གཉིས་དེ་ནི་དེའི་ལྐོག་གྱུར་གྱི་སྟོན་ཁ་དོག་སྔ་ཕྱི་དང་དངོས་ཤུགས་འགལ་བ་སྲིད་མེད་པ་ཟད་དེ་རྟོགས་ཐུབ་ཀྱི་མ་གོ་འཇུག་ཐུབ་ཀྱི་གོ་འགྲོ་གི་མི་འདུག་ཟེར་ལབ་དུས་ཚ་རང་ལུགས་ལན་ཁོ་ལ་སྐྱོན་མེད་དེ་དེ་གྲུབ་པ་རེད་གསུངས་འདུག་བ་ཕལ་མ་དེ་གཉིས་ཀྱིས་སྔ་ཕྱི་དངོས་ཤུགས་འགལ་བ་མེད་པ་དེ་གྲུབ།

འོ་ན་ག་རེ་ལྟོས་ད་དེ་ལ་གསུམ་མོ་ཅིག་གོ་ག་རེ་རེད་ཟེར་ཟོ་ད། དེས་བསྟན་པ་ཤིན་ལྐོག་ལྐོག་གྱུར་ཤིན་ཏུ་ལྐོག་གྱུར་བསྟན་པ་དེ་ལ། ཁས་བླངས་སྔ་ཕྱི་རང་ཚིག་དངོས་ཤུགས་དང་ཁས་བླངས་སྔ་ཕྱི་འགལ་བ་མེད་པ་དེ་རྟོགས་ན་འགྲིག་རེད་མ་གཏོགས། འོ་དེ་ཤིན་ལྐོག་བསྟན་པ་དེ་ལ། གནོད་པ་མེད་པ་གྱིས་གཞི་བྱེད་པ་ག་རེ་ཤིན་ལྐོག་བསྟན་པ་དེ་རྟོགས་དགོས་མ་རེད། འོ་དེ་འདྲའི་ལན་ཅིག་སྐྱོན་གྱི་འདུག་བ། ཡིན་ན་ཡང་ད་ལྟ་འདིའི་ནང་ལ་མདོར་བསྡུས་ན་གསུངས་འདུག་བ་དེ་ན། མདོར་བསྡུས་ན་ཟེར་ནི་ཤིན་ཏུ་ལྐོག་གྱུར་སྟོན་པའི་སངས་རྒྱས་ཀྱི་གསུང་ཆོས་ཅན་གསུངས་ཚར་བ།

ལོངས་སྤྱོད་འབྱུང་བ་དང་ཚུལ་ཁྲིམས་སྲུང་བ་ལ་བརྟེན་ནས་མངོན་མཐོ་ལྷ་མིའི་གོ་འཕང་ཐོབ་པ་ཙམ་ཞིག་ཤིན་ལྐོག་མ་ཡིན་གསལ་བྱེད་ལེའུ་གཉིས་པའི་ནང་ལ་ཡོད་མ་རེད་ཡང། ལོགས་རེད། ལེའུ་གཉིས་པའི་ནང་དེ་ལ་གནས་ཨ་ཡོད་ལ་གནས་ཀྱི་མ་རེད། ཅིག་ཡོད་ན་ཡོད་ལེའུ་གཉིས་པ་ལ་ཡོད་ཐག་ཆོད་རེད། ལུགས་ལྡོག་གི་ཐོག་ཏུ་ཕལ་ཆེར་ཡོང་བ་ཡིན་གསུངས་འདུག།